འདི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང་བའི་བལ་ནང་གི་འགྲོ་སྟངས། དང། ཡ། ཡང། ཡོང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཐོག། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ཌི་འོ། ནང་ནས། མི་མང། ལྷན་རྒྱས།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འགྲོ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་ཚེག་གི་རྒྱ་དེ na Box box number ni lekor lekor lekor ni Kathmandu Nepal。
朋友们， 欢迎您收听西藏语的福音节目。 如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号， 写给福音节目收。 就可以了。 我们的电子信箱是佳丽， 佳丽的汉语拼音 atvohcvohc 点儿 cn， 欢迎您的来信。

དང་གཟའ་པ་སངས་གི་དུས་ཚོད་ལ། རེ་ཌི་འོ་ནས་མི་མང་ཚང་མའི་གི་བར་ལ་གསན་མྱོང་གི་ཡོད། བོད་པ་ཚང་མ་ལ་ང་ཡི་ཨ་ས་ཡི་སེ་མེན་གི།

རེ་ཌི་འོ་ཉན་མཁན་གྱི་མི་མང་ཚང་མ་ལ་ཨ་ས་གི་བ་ནི་གི་ལས་རིམ་ཚོགས་པའི་གི་ཐོག་ལ་ཁྱེད་ཚོ་མི་མང་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་གསན་ཞུ་རོགས་གནང་ཞེས། དེ་རིང་གི་ཆོས་ཀྱི་གསུང་རབ་ནི་ང་གི་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུགས་བློན་གི་སྐབས་གི་གདོང་ནས་ང་ཡབ་བ་དཀོན་མཆོག་གི་ཐོག་ལ་ཡང། སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་ཡབ་བ་ཡེ་ཤུ་ཁྱོད་ལ་ཕྱག་འཚལ་ལོ་ཞེས་ཁྱོད་ཀྱི་འགྲོ་སྟངས་དང་ཁྱོད་ཀྱི་ཚུལ་ཁྲིམས་དང་ཁྱོད་ཀྱི་བཀའ་སློབ་ཚང་མ་ལ་ཁྱོད་ལ་སྐྱབས་བཅོལ་ལོ་ཞེས་ང་དེ་རིང་གི་འདི་རེ་ཌི་འོ་ཉན་མཁན་གི་མི་མང་ཚང་མའི་གི་ཐོག་ལ་ཨ་ས་གི་བ་ནི་གི་ལས་ནི་ཁྱོད་ཚོ་གི་འགྲོ་སྟངས་གི་ཚོགས་ལ་མི་དམངས་འཛམ་བུ་གླིང་གི་བོད་པ་མི་དམངས་ལྷན་རྒྱས་རྣམ་པ་ཚོ་ལ་ང་གི་འདི་གི་ཆོས་གི་ཆོས་ཚུལ་ཁྲིམས་འདི་ཕུལ་བའི་སྐབས་ལ་ཁྱོད་ཀྱི་རོགས་རམ་གནང་རོགས་གནང་ཞེས་ང་འདི་གི་ཐོག་ནས་མི་དམངས་ལྷན་རྒྱས་རྣམ་པ་ཚོ་གི་བར་ལ་ཡབ་ཡེ་ཤུ་གི་བཀའ་དང་དཀོན་མཆོག་གི་འགྲོ་སྟངས་ཚུལ་ཁྲིམས་འདི་ཕུལ་བའི་སྐབས་ལ་ཁྱེད་ཚོ་གིས་རོགས་རམ་ཚང་མ་གནང་རོགས་གནང་ཞེས་ང་ཚོས་གི་མི་མང་ལྷན་རྒྱས་རྣམ་པ་ཚོ་ལ་འདི་སྐྱབས་བཅོལ་ནས་ང་དེ་རིང་གི་འདི་ལས་ནས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་བཀའ་ཅིག་ཞུ་བའི་ཡིན་ནོ་ཞེས་གསན་ཞུ་རོགས་གནང་རྗེས།

དཀོན་མཆོག་གི་བཀའ་དང་ཁོང་ཚོ་གི་གསུང་རབ་དང་ཁོང་ཚོ་གི་ཚུལ་ཁྲིམས་དང་ཁོང་ཚོ་གི་འགྲོ་སྟངས་ལ་ཁོང་ཚོ་གི་བཀའ་གནང་མཁན་དེ་ལ་འགྲོ་ཁོ་ན། ཚེ་ཧ་ལོག་དེ་ལ་ལྷ་ཡི་ཡུལ་ལ་ཁོང་ཚོ་མཉམ་དུ་འོ་རང་མི་མང་ལྷན་རྒྱས་རྣམ་པ་ཚོ་སྡོད་མྱོང་གི་ཡོད་དོ་ཞེས་རེད་འོ་ཚེ་འདི་ལ།

དཀོན་མཆོག་གིས་ཁོང་ཚོ་གི་ཆོས་ལ་ཡིད་ཆེས་བྱེད་མཁན་གྱི་ངེད་དང་མི་ཆེན་ཚང་མ་ལ་ཁོང་གིས་ཡིད་ཆེས་བྱེད་དགོས་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་རྒྱལ་པོ་སོ་ལོ་མོན་གྱིས་གསུངས་པའི་གི་ལམ་ལ་དགའ་བ་རེད་ཟེར་ན་ཡག་བ་ཡེ་ཤུ་གི་མིང་འདི་ཐོག་ལ་ཁོང་ཚོ་གི

མི་དམངས་ལྷན་རྒྱས་རྣམ་པ་ཚོ་དེའི་ཐོག་ཁོང་ཚོ་མཉམ་དུ་འགྲོ་གནང་ཡག་པོ་ཡོང་བ་རེད། དེ་དུས་ཚོད་ལ་ཁོང་ཚོ་མཉམ་དགའ་སྤྲོ་ནང་གང་མེད་བཞིན་ཡག་པོ་ཡོང་བ་རེད་མི་དམངས་ལྷན་རྒྱས་རྣམ་པ་ཚོ་བ་ཟན་སང་ར། བརྒྱ་དང་ཉི་ཤུ་རྩ་གཅིག་གི་ནང་ལ་དཀོན་མཆོག་ནི་རང་གི་རྒྱབ་སྐྱོར་རེད་གསུངས་པ་ཡོད་པ་རེད། ཁྱོད་ཕྱི་ལ་འགྲོ་ན་དང་ནང་ལ་ཡོང་ན་དཀོན་མཆོག་གིས་ཁོང་ལ་རོགས་རམ་གནང་གི་ཡོད་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་སེམས་འཇོག་རོགས། དེ་རིང

ཕེབས་གནང་ཟིན་ང་དེ་ལ་ཡང་དག་ནོར་བུ་གི་ཁྱེད་ཚོ་མི་མང་ཚང་མ་ལ་ང་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅེས་ཡང་སང་ཉིན་འོ་རང་ཚང་མ་ཡང་འདིའི་གི་རེ་ཌི་ཡོ་གི་ལས་རིམ་ལ་ཕེབས་གནང་རོགས་གནང་ང་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅེས་འདིའི་ལས་རིམ་ལ་ཁྱོད་ཚོ་མི་མང་ཚང་མ་ཕེབས་གནང་ཟིན་ང་འདི་ཅིག་ད་རུང་ཡང་དག་ཐུགས་རྗེ་ཞུ་གི་ཡིན་ནོ་ཅེས་ཁྱོད་ཚོ་མི་མང་ཚང་མ་ལ་ཅི་གསུང་བྱ་གང་གསུང་བྱ་ཡོད་ན་ཡང་ང་གི་འདིའི་གི།

ཨ་མེན། ལས་རིམ་ཨ་ས་གི་བ་ནི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་དེ་ཁྱེད་ཚོ་མི་མང་ཚང་མ་ལ

རང་གི་དཀོན་མཆོག་གི་བུ་རང་གི་བུ་དེ་འདི་འཛམ་བུ་གླིང་ལ་གནང་བཏང་བ་ཡོད་པ་རེད་ང་ཚོ་དཀོན་མཆོག་ལ་ཡོད་པ་དེ་མ་རེད་ང་ཚོ་ཡི་སྡིག་པའི་གི་དེ་མེད་པ་བཟོ་རྒྱུའི་དོན་ལ་དཀོན་མཆོག་གིས་རང་གི་སྲས་དེ་བཏང་གནང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཁྱོད་ཚོ་མི་མང་ཚང་མས་གི་ཅི་སེམས་ཞུ་རོགས་གནང་ཟེར་ན་དཀོན་མཆོག་གིས་འོ་རང་གི་ཐོག་ལ་རང་གི་འདི་མི་མང། ལྷན་རྒྱས་རྣམ་པ་ཚོ་གི་ཐོག་ལ་དཀོན་མཆོག་གིས་མི་མང་པོ་ཞིག་འདི་ནང་ལ་བཏང་བ་རེད་འོ་ད་འདི་ལ་ཅི་ཟེར་ཟེར་ན་དཀོན་མཆོག་གིས་ང་རང་ལ་རོགས་རམ་གནང་གི་ཡོད་པ་རེད་ཨོ་ངས་འདི་མེད་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གི་ཡོད་དོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ངས་རེ་བ་བཤད་པ་དེ་དངོས་གནས་ཡིན་ཚེ་ཁྱེད་ཚོ་ཁས་ལེན་བྱེད་དགོས། སྡིག་ཅན་ཚོ་སྐྱོབ་ཡག་ཆེད་དུ་ཡེ་ཤུ་མ་ཤི་ཀ་འཛམ་བུའི་གླིང་འདི་ཡི་ནང་ཕེབས་པ་རེད་འོ། ཡེ་ཤུ་འོ་རང་གི་དོན་གྱི་ཐོག་ལ་རང་འདི་འཛམ་བུའི་གླིང་ནང་ལ་ཕེབས་པ་ཡིན་པ་རེད། ཡེ་ཤུ་མ་ཤི་ཀ་ཡི་གི་ལུས་ལ་སྤྲུལ་པ་རེད་འོ། ཡེ་ཤུ་དེ་ཟེར་མཁན་དེ་མ་ཤི་ཀ་ཡི་གི་ལུས་ལ་སྤྲུལ་ཏེ་འོ་རང་གི་མི་མང་གི་ཐོག་ལ་སྤྲུལ་ཏེ་དེ་ནི་འདི་འཛམ་བུའི་གླིང་ལ་ཕེབས་པ་ཡིན་པ་རེད། འདི་གི་ཐོག་དེ་རང། གི་དོན་ལ་མི་མང་ཚང་མའི་རྒྱབ་སྐྱོར་གི་ཐོག་ལ་དཀོན་མཆོག་འདི་འཛམ་བུ་གླིང་ལ་ཕེབས་གནང་པ་རེད་མི་དམངས་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་མང་ཚང་མ་སེམས་ཤོར་རང་གནང་ཅེས་ཁོང་ངོ་མ་འཛམ་བུ་གླིང་ལ་ཕེབས་པ་རེད་ངོ་མ་དཀོན་མཆོག་འཛམ་བུ་གླིང་ཟེར་མཁན་དེ་ལ་ཕེབས་པ་རེད་འཛམ་བུ་གླིང་འདི་ཁོང་གི་བརྒྱུད་ནས་བཟོས་གནང་བ་རེད་ཡིན་ན་ཡང་མི་ཚོ་མི་ཚོས་ཁོང་ཤེས་མཁན་གི་ཡོང་བ་མ་རེད་མི་མང་ལྷན་རྒྱས་རྣམ་པ་ཚོ།

ལྟ་དང་བུ་མོ་གཞོན་པ་ཕྲུ་གུ་སྐྱེ་རྒྱུ་ཡོད་པ་དེ་ལ་བུ་གཅིག་འཁྲུངས་ཀྱི་རེད་དེ་ཡི་མཚན་ལ་ཨིམ་ནུ་ཨེལ་བཏགས་ཀྱི་རེད་དེ་ཡི་དོན་དག་ནི་དཀོན་མཆོག་ང་ཚོ་ཡི་མཉམ་དུ་ཡོད་རེད་ཟེར་གྱི་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གིས་འདི་ཞུས་ཏེ་ཡོད་པ་རེད་ཞེས་ཁོང་གི་མཚན་ལ་ཡེ་ཤུ་བཏགས་ཀྱི་རེད་གང་ཡིན་ཟེར་ན་ཁོང་གིས་རང་གི་མི་ཚོ་སྡིག་པ།

དཀོན་མཆོག་གིས་རང་ལ་རྒྱབ་སྐྱོར་མང་པོ་གནང་གི་ཡོད་རེད་ཅེས་འོ་རང་རོགས་རམ་མང་པོ་གནང་གི་ཡོང་ང་རེད་ཅེས་ཡེ་ཤུ་གིས་འདི་ཞུས་ཏེ་ཡོད་པ་ཁྱོད་ཚོ་ང་ལ་ཡིད་ཆེས་བྱས་ན་ཁྱོད་ཚོ་ཚེ་འདི་དང་ཚེ་ཕ་རོལ་གཉིས་ཀར་ལ་ངས་གིས་རོགས་རམ་གནང་གི་ཡིན་སྨྲས་ཏེ་དཀོན་མཆོག་གིས་གསུང་གནང་སྟེ་ཡོད་པ་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་གི་དེའི་དུས་ཚོད་འདི་ཁྱོད་ལ་ཕུལ་ནས་ང་ཡང།